འཕྲོད་བསྟེན་ལྟ་སྐྱོང་དང་སྤྱི་ཚོགས་ཞབས་ཞུ་སྒྲུབ་པར་རྗེས་སུ་ཡི་རངས་ཞུ་ཆེད་ཕྱི་ལོ་ཉིས་སྟོང་བཅོ་བརྒྱད་ལོའི Frank Fisher བྱ་དགའ་དེ་ཁོང་ལ་ཕུལ་གནང་འདུག་དེ་ཡང། ཕྱི་ལོ་ཉིས་སྟོང་བཅོ་བརྒྱད་ལོའི་ཟླ་བ་བཅུ་གཅིག་པའི་ཚེས་ཉི་རྩ་བརྒྱད་ཉིན་ཁེ་མེད་ཀྱི་འཕྲོད་བསྟེན་ཞབས་ཞུ་ཚོགས་པ Cohealth ཞེས་པའི་ལོ་མཇུག་གི་ཚོགས་འདུ་ཐོག Victoria བོད་རིགས་སྤྱི་མཐུན་ཚོགས་པའི་ཚོགས་གཙོ་དང་སྤྱི་ཚོགས་ཞབས་ཞུ་བ་བསྟན་འཛིན་བློ་བཟང་ཁང་གསར་ལགས་སུ། འདི་ལོའི Frank Fisher བྱ་དགའ་དེ་ཕུལ་གནང་འདུག་དེ་ཡང་བྱ་དགའ་དེ་ནི་ལོ་ལྟར་སྤྱི་ཚོགས་ཞབས་ཞུ་བ་གཟེངས་སུ་ཐོན་པ་གཅིག་ལ་ཕུལ་གྱི་ཡོད་འདུག་དེ་སྔར་བློ་བཟང་ཁང་གསར་ལགས་ཁོང་བྱ་དགའ་དེའི་འོས་མི་ནང་ཐེངས་གཉིས་ཚུད་ཡོད་པ་དང་མཐར་འདི་ལོ་བྱ་དགའ་དེ་ཁོང་ལ་དངོས་སུ་ཐོབ་ཡོད་འདུག། བློ་བཟང་ལགས་ཀྱིས་འདི་ལོ་ཁྱོན་བསྡོམས་འོས་མི་བཞི་ཡོད་པ་ལས་བྱ་དགའ་དེ་ཁོང་ལ་ཐོབ་དགོས་པའི་རྒྱུ་མཚན་དེ་གར SBS བོད་སྐད་སྡེ་ཚན་ལ་འགྲེལ་བརྗོད་གནང་བར།
ད་ལོ་ད་དམིགས་བསལ་བྱ་དགའ་དེ་ང་ལ་ཁོང་ཚོ་གིས་གནང་དགོས་ཡས་དེ་དེ་འདྲ་ཅིག་མེད་འགྲོ་བསམ་གྱི་འདུག་ད་གཅིག་ནས་ད་ང་ཚོ་བོད་རིགས་སྤྱི་མཐུན་ཚོགས་པའི་གི་ཚོགས་གཙོ་ཆགས་ཡོད་རེད་གཉིས་ནས་ཨ་ནི་ད་ལོ་དེ་སྔ་ལོ་གཉིས་རིང་ག་ལ་ད་ད་ནི་ཁོང་ཚོ་ས་གནས་འཕྲོད་བསྟེན་ནང་ལོགས་ལ་ཨ་ནི། དེ་འདྲ་ས་གནས་འཕྲོད་བསྟེན་ལས་ཁུངས་ཀྱི་ཨ་ནི་སློབ་སྟོན་པའི་གི་ཨ་ནི་ཚོགས་ཆུང་ཞིག་ཡོད་རེད་ཨོ་འདི་ནང་ལོགས་ལ་ད་ལོ་གཉིས་དང་བླངས་ལས་ཀ་བྱས་བསྡད་ཡོད་པ་དེ་འདྲས་ཅིག་ཆགས་བསྡད་བཞག་ཨ་ནི་དེ་ནས་གཉིས་པ་དེ་ཨ་ནི་དེ་འདྲ་ང་ཚོ་མི་རིགས་ཕན་ཚུན་གྱི་ཨ་ནི་ཡང་ཅིག་ཕྱག་ལས་གནང་མཁན་དེ་འདྲ Bicultural Worker ལབ་ཡོད་རེད་བ་འོང་དེ་འདྲས་ཀྱི་ཨ་ནི་དེ་འདྲ་ད་ཉིས་ད་ཉིས་སྟོང་བཅུ་བདུན་དང་བཅོ་བརྒྱད། ལོ་གཉིས་རིང་གར་ལས་ཀ་བྱས་རེད་ཨ་ནི་ཁོང་ཚོ་གི་འདི་ནང་ལོགས་ལ། འཕྲོད་བསྟེན་ཨོ་སྟྲོ་ལིའི་འཕྲོད་བསྟེན་འགྲོ་སྟངས་དེ་འདྲས་ཀྱི་ཅིག་ཡིག་ཆ་དེ་འདྲ་བཟོ་ཡས་རེད་ཨ་ནི་ཅིག་སྤྱི་ཚོགས་ད་བོད་པ་ཙམ་མ་ཡིན་པ་ཡང་ཅིག་མི་རིགས་གཞན་པ་དེ་གས་ཨ་ནི་འཕྲོད་བསྟེན་དང་འབྲེལ་ཡོད་སྒང་ལ་ཨ་ནི་ཅིག་མཐུན་འགྱུར་རོགས་རམ་ཞུ་ཐུབ་ཡས་དང་རོགས་པ་བྱེད་ཡས་དེ་འདྲ་རེད་ཨ་ནི་དེ་འདྲས་ཀྱི་ཅིག་གནད་དོན་ཅིག་བྱས་ཨ་ནི་དེ་ནས་ད་ལོ་གལ་ཆེ་ཅིག་དེ་ང་ཚོའི་ང་ཚོའི་སྐྱབས་བཅོལ་ཉིན་མོ། དེ་འདྲ་ང་ཚོའི Australia ཡིན་ན Refugee Week ནང་ནས་ང་ཚོ་ལ་ཅིག་བཏང་སྲོལ་ཅིག་ཡོད་རེད་བ། སྤྱི་ཟླ་དྲུག་པའི་ནང། ཨ་ནི་འདི་དུས་ཚོད་དང་བསྟུན་བྱས་ནས་ཨ་ནི་ང་ཚོ་ད་ལོ Refugee Week ཐེངས་མ་དང་པོ་དེ་ཨ་ནི་ང་ཚོ Melbourne ནང་བོད་རིགས་སྤྱི་མཐུན་ཚོགས་པ་རང་གིས་འགན་འཁྱེར་བྱས་ནས་ཨོ་འདི་འདྲའི་ཅིག་བྱས་བྱས་ནས་ད་ང་ཚོ་ཉི་མ་ཉིན་གང་ད་ཡིན་ཡང་ད Refugee Week Celebration ཅིག་ཨོ་དེ་ནས་ཡང་བོད་པའི་གི་ཨ་ནི་དུས་སྟོན་ནང་བཞིན། Festival of Tibet ནང་བཞིན་དེ་འདྲས་ཀྱི་ཨ་ནི་ཅིག་གོ་སྒྲིག་ཉི་མ་ཉིན་གང་བྱེད་བྱེད་ཐུབ་རེད་ཨ་ནི་དེ་ལ་དཔལ་འབྱོར་རོགས་རམ་གཙོ་བོ་གནང་མཁན་ད་རྒྱབ་རྒྱབ་སྐྱོར་གཙོ་བོ་གནང་མཁན་དེ་ད་ནང Cohealth ཆགས་བསྡད་རེད་ཨ་ནི Cohealth དེ་ད་སྤྱིར་བཏང་ང་ཚོ Melbourne ནང་ལོགས་ནས་སྤྱིར་བཏང་ད་འཕྲོད་བསྟེན་ས་གནས་འཕྲོད་བསྟེན་ཆེ་ཤོས་ཅིག་ཆགས་བསྡད་རེད་ད་དེ་ས་ཁུལ་མང་པོ་ཅིག་ལ་ཡོད་རེད Cohealth ལ་རེད་བྱེད་དང་ད་དེ་ནང་ལོགས་ལ་ང་ཚོ་བོད་པ་དེ་གས་མང་ཆེ་ཆེ་ད་ལྟ་ཀོ་ཧལ་ལ་བསྟེན་འདི་གུ་ཡོད་དུས་ཨ་འདི་ནང་ལོགས་ལ་ང་ཚོས་ཀྱི་ཤུ་ད་ལྟ་དེ་ནང་བོད་པ་དེ་གའི་བསྟེན་གུ་ཡོད་དུས་ཨ་ནི་དེ་ནང་ལོགས་ཅིག་འགྲོ་སྟངས་རེད་ཨ་ནི་ག་བ་ཤུ་དུ་རྒྱག་གུ་ན་ཡང་ཚང་མས་ང་ཚོ་བོད་པ་དེ་གའི་ཐོབ་ཐང་མ་རག་པ་དེ་ཨ་ནི་ཡར་ཕར་ཅིག་ཤུ་བྱེད་ནས་ཐོབ་ཐང་དེ་གའི་ཏག་ཏག་ཏག་ཏག་རག་ཡ་རག་གང་ཅི་ཐོག་ནས་ད་ཅིག་དུས་རྒྱུན་དུ་ནས་ཨ་ནི་ཁོ་ཚོས་ཀྱི་ངས་ཤུ་དུ་རྒྱག་གི་ཡོད་བ་རེད་ངས་ཀྱི་རོགས་པ་བྱེད་ཀྱི་ཡོད་བ་དེ་གའི་མཐོང་བྱས་ནས་ཨ་ནི་དེ་འདྲས་ཅིག་བྱ་དགའ་དེ་ང་ལ་སྤྲད་པ་དེ་འདྲས་ཅིག་ངོས་འཛིན་ཞུ་གུ་ཡོད་ཞུ་རྒྱུ་ཡིན། ཡང་བློ་བཟང་ཁང་གསར་ལགས་ཀྱིས་བྱ་དགའ་དེ་ཐོབ་པ་དེ་རང་ཉིད་སྒེར་ཙམ་མིན་པར་བོད་མི་ཐུན་མོང་གི་མགྲིན་ཚབ་ཡིན་པ་ངོས་འཛིན་བྱེད་ཀྱི་ཡོད་པ་དང་ལོ་མང་རིང་སེམས་ཤུགས་ཆེན་པོའི་ངང་མུ་མཐུད་བོད་མི་སྐྱབས་བཅོལ་བ་ཚོར་ཕན་པའི་སྤྱི་ཚོགས་ཞབས་ཞུ་སྒྲུབ་དགོས་པའི་རྒྱུ་མཚན་ཁག་གསུམ་འགྲེལ་བརྗོད་གནང་སོང། ཨམ། ཐོག་མ་འདི་ད་ལྟ་བྱ་དགའ་འདི་ད་སྤྱིར་བཏང་རག་ཡ་དང་ང་རག་ཡོད་དེ་ཡིན་ནའི་ངའི་གིས་ད་སོ་སོའི་གིས་སེམས་ནང་ལོགས་ལ་འདི་བྱ་དགའ་འདི་ཨ་ནི། བོད་ནང་གི་བོད་མི་ཆེད་དུ་ཡིན་བསམ་པ་དེ་འདྲས་ཅིག་ཨ་ནི་ངས་དྲན་བསྡད་ཡོད། ཨ་ནི། འདི་ཁ་སང་ང་ད་ད་ལྟ་འདི་བྱ་དགའ་འདི་རག་བྱས་འདི་བྱས་ང་གཏམ་བཤད་བཤད་ཀྱི་ཨ་ནི་གོ་སྐབས་ཅིག་སྤྲད་ཡོད་རེད། ཨ་ནི་དེ་ནང་ངའི་གིས་སོ་སོའི་གིས་ཨ་ནི་ཡིད་ཆེས་གསུམ་ཅིག་ང་རང་གིས་བཤད་དེ་འདྲས་ཅིག་བྱུང་སོང། ཨ་ནི། དུས་རྒྱུན་དུ་ད

དུས་ཚོད་ག་དུས་ལྕོགས་པ་ཡིན་པ་ཡིན་ན་མི་མང་ལ་ཚོགས་པ་ཞབས་ཞུ་ཞུ་ཡ་རེད་མི་མང་ལ་ཞབས་ཞུ་ཞུ་ཡ་རེད་གང་ཐུབ་ཐུབ་ད་སོ་སོ་འཇོན་ཚད་དཔོགས་ཚད་ཐུབ་ཐུབ་བྱེད་དགོས་ཡོད། གཉིས་པ་དེ་ད་ང་ཚོ་ང་ཚོ་ལ་འཛམ་གླིང་གཞན་ལ་མེད་པའི་ད་དངོས་གནས་དབུ་ཁྲིད་བླ་ན་མེད་པ་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་དུས་རྣམ་པ་ཀུན་ཏུ་ཨ་ནི་བོད་མི་རིགས་ཆེད་དུ་འཛམ་གླིང་ཡུལ་གྲུ་གང་ལ་ཨ་ནི། ལག་པ་ཐལ་མོ་སྦྱར་བྱས་ང་ཚོ་བོད་རྒྱབ་སྐྱོར་བྱེད་རོགས་བྱེད། ཨ་ནི་བོད་བོད་པ་དེ་ག་ཡག་པོ་ཡོད་ཟེར་ནས་དེ་འདྲ་ཅིག་ཞུས་འདུག་འོ་རེད་ད་དགུང་ལོ་བརྒྱད་ཅུ་གྱ་གསུམ་ཕེབས་པ་ནས་ད་དུང་འཛམ་གླིང་ཡུལ་གྲུ་གང་ལ་ཕེབས་བྱས་ནས་དེ་འདྲ་ཀྱི་འགྲོ་བ་ཀུན་གྱི་ཕན་བདེ་སྒྲུབ་པའི་དེ་འདྲ་ཅིག་བྱེད་ཀྱི་ཡོད་དུས་ཨ་ནི་སོ་སོའི་དངོས་གནས་ད་ཡིན་ད་ཡིན་དངོས་གནས་ད་ལྟ་ལོ་གཞོན་པ་རེད་ཨ་ནི་ཅིག་ང་ཚོའི་གི་དབུ་འཁྲིད་ཀྱིས་དེ་འདྲའི་དགུང་ལོ་བགྲེས་པོ་དེ་འདྲས་ཡིན་པ་ཡིན་ནའི་དེ་འདྲའི་ད་དུང་མུ་མཐུད་ནས་བཀའ་སློབ་ལམ་སྟོན་དེ་འདྲས་གནང་གི་ཡོད་རེད་ད་ལྟ་ལོ་གཞོན་པ་རིགས་ཀྱིས་འགན་འཁུར་དང་འཁུར་ཨ་ནི་རྒྱལ་བ་རིན་པོ་ཆེའི་ལོ་གཞོན་པའི་ངོས་ནས་གང་མང་འཁུར་ཐུབ་པ་ཡིན་ན་ཨ་ནི་རྒྱལ་བ་རིན་པོ་ཆེ་ལ་དངོས་གནས་ངལ་གསོ་དེ་ཡང་ད་ཨ་ནི་གཅིག། ཨ་ཅིག་སྐུ་ཚེ་ཁྲི་ལོར་བརྟན་ཐུབ་ཡ་དེ་འདྲའི་ཅིག་ཡོང་གི་རེད་བསམ་གྱི་འདུག་འོ་འདི་བྱས་ནས་དེ་ནས་གསུམ་པ་དེ་ནི་སོ་སོས་ཀྱི་ཡིད་ཆེས་བྱས་ཏེ་བོད་ནང་གི་དཔའ་བོ་དཔའ་མོ་འདི་གས་ལོ་དྲུག་ཅུ་རྒྱ་མི་གྱི་འོག་ལ་ཅིག་དཀའ་སྡུག་ཚད་མེད་མྱོང་བསྡད་ཡོད་དེ་ཡིན་ནའི་བོད་པའི་ཀྱི་སྙིང་སྟོབས་དང་དེ་གས་ད་དུང་ཞུམ་པ་མེད་པར་དངོས་གནས་ཁོ་སྔར་ལས་ལྷག་བོད་ནང་ལོགས་ད་ད་ལྟ་བྱས་ན་སྐུ་ལུས་མེ་སྲེག་བཏང་མཁན་བརྒྱ་དང་ལྔ་བཅུ་ང་གསུམ་ཆགས་བསྡད་རེད། ད་དུང་བོད་ཐུགས་ར་ཧ་ལས་པའི་བོད་ནང་གི་སྙིང་སྟོབས་དེ་ཧ་ལས་པ་རེད་དེ་གས་སོ་སོ་སེམས་ནང་ཅིག་ག་དུས་ནའི་བཅངས་བྱས་ནས་ཨ་ནི་ལས་ཀ་བྱེད་བསྡད་ཀྱི་ཡོད་ད་སྤྱིར་བཏང་ནང་སྤྱི་ཚོགས་ནང་ལ་མ་འགྲིག་པ་ད་ཆུང་ཙག་ཆུང་ཙག་དེ་འདྲ་དཀའ་ངལ་དེ་འདྲ་ཡོང་བསྡད་ཀྱི་ཡོད་རེད་དེ་དེ་གས་ལ་དོན་ཚོན་མེད་པའི་ཐོག་ནས་སོ་སོས་གི་ཡིད་ཆེས་འདི་གསུམ་སེམས་ལ་བཅངས་བྱས་ནས་ཨ་ནི་ག་དུས་ནའི་ལས་ཀ་བྱེད་འདོད་གི་ཡོད། མཐར་བློ་བཟང་ལགས་ཀྱིས་ད་བར་བོད་མི་སྐྱབས་བཅོལ་བའི་འཕྲོད་བསྟེན་ལྟ་སྐྱོང་ཐོག་ཞབས་ཞུ་བསྒྲུབས་པའི་ཉམས་མྱོང་ལས། Victoria མངའ་སྡེའི་ནང་བོད་པ་སྐྱབས་བཅོལ་བ་མང་དག་ཅིག་གསར་དུ་འབྱོར་སྐབས་ཕྱི་ལུས་ཙམ་མ་ཡིན་པར་སེམས་ཁམས་ཀྱི་འཕྲོད་བསྟེན་ལའང་དཀའ་ངལ་འཕྲད་ཀྱི་ཡོད་པས། དེར Cohealth ཁེ་མེད་ཚོགས་པའི་བརྒྱུད་སྨན་བཅོས་དང་ལམ་སྟོན་གནང་གི་ཡོད་ཞེས་ཁོང་གིས་གསུངས་དོན། རེད་ད་སྤྱི་བཏང་ང་ཚོ་འདི Victoria རེད་ད Melbourne ལ་ཕེབས་པའི་སྐབས་ལ་ད་ང་ཚོ་ཐོག་མར་ད་ཁོ་ཚོ་ཏོག་ཙམ་ལྷིང་འཇགས་བྱུང་ཚར་བའི་རྗེས་ལ་ཨ་ནི་ང་ཚོ་ད་ཨེམ་ཆི་མཉམ་དུ་འབྲེལ་གཏུག་བྱས་ཨེམ་ཆི་མཉམ་དུ་འབྲེལ་གཏུག་བྱས་བྱས་ནས་ཨ་ནི་ཨེམ་ཆི་གི་བརྒྱུད་རིམ་གྱི་ཐོག་ནས་ཨ་ནི་ད་ཅིག་ཆེད་ལས་པ་གཞན་པ་དེ་གའི་ལ་ཕར་འབྲེལ་གཏུག་བྱས་དེ་འདྲས་ཅིག་གནས་སྟངས་ཆགས་བསྡད་ཡོད་རེད་ཨ་ནི་སྤྱི་བཏང་གི་ད་ང་རང་གི་མཐོང་སྣང་ལ

དཔེ་མི་སྲིད་ཀྱི་དཀའ་ངལ་ཆེན་པོ་ཅིག་ཡོད་པ། ད་སོ་སོ་བཙོན་ཁང་ནང་མྱོང་བའི་སྐབས་ལ་ཨ་ནི་དཀའ་སྡུག་མང་པོ་ཅིག་མྱངས་ཡོད་རེད་ཨ་ནི་དེ་ད་ལྟ་སོ་སོ་རང་དབང་ལུང་པ་སླེབས་པ་ནས་ད་དུང་མུས་མཐུད་བྱས་ནས་སེམས་ལ་དེ་འདྲའི་དཀའ་ངལ་དེ་གས་མེད་པ་དང་ཨ་ནི་སྔོན་མ་སོ་སོ་དཀའ་སྡུག་བཙོན་ཁང་ནང་མྱོང་བའི་དཀའ་སྡུག་དེ་གས་ད་དུང་སེམས་ལ་ཤར་ཡོང་ཡ་རེད་ཨ་ནི་ཅིག་དགོང་ལ་གཉིད་མ་ཁུག་ཡ་རེད་ཨ་ནི་ཅིག་ང་ཚོའི། ད་དུང་སེམས་དངོས་གནས་ཡིན་བསམ་པ་དེ་འདྲས་ཀྱི་སེམས་ལ་དྲན་ཡོང་ཡ། དེ་འདྲས་ཡོང་དཀའ་ངལ་ཅིག་འཕྲད་ཀྱི་ཡོད་དུས་ཨ་ནི་མང་པོ་ཅིག་ད་ང་ཚོ་འདི་ལ་ང་ཚོ Victoria འདྲ་བོ་ཆ་བཞག་ན་དེ་འདྲ་སེམས་ཁམས་ཀྱི་ལས་ཁུངས Foundation House དེ་འདྲས་ཐུག་གར་འགྲོ་ཡ་རེད་དེ་འདྲས་མང་པོ་ཅིག་ཡོད་རེད། བྱས་ཙང་འདི་ཡིན་དུས་ཨ་ནི་ལུས་དང་སེམས་གཉིས་ཀ་ལ་ད་དུང་དཀའ་ངལ་མང་པོ་ཅིག་འཕྲད་དེ་དེ་འདྲས་གནས་སྟངས་ཆགས་བསྡད་ཤག་ཞུ་ཡ་ཡིན། ལྷན་རྒྱས་ཀྱིས SBS བོད་སྐད་སྡེ་ཚན་ལ་གསན་བར་བཀའ་དྲིན་ཆེ། ས་བཀྲ་ནི་ཨོ་སི་ཀྲི་ལི་ཡ་ཡི་རྒྱལ་ཡོངས་གཙུག་ལག་སློབ་གཉེར་ཁང་གིས་མཐུན་འགྱུར་གནང་ཡོད་པ་རེད།